གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་ང་པད་མ་བདེ་ཆེན་ཡིན། རྣམ་པ་ཚོ་སྐུ་ཁམས་བཟང་ང་ཀུན་བཟང་སྒྲོལ་མ་ཡིན། དེ་རིང་གི་ང་ཚོའི་ཨ་རི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཕལ་སྐད་གླེང་མོལ Podcast གི་ལེ་ཚན་འདིའི་ནང་ལ་ཡ་ད་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ནང་ལ་ཨ་ནི་མ་སུ་རི་བོད་ཕྲུག་ཁྱིམ་སྡེའི་དྲུང་ཆེ་མཆོག་ཨ་མི་རི་ཀ་དང་དེ་བཞིན་ཡོ་རོབ་ཀྱི་ས་གནས་ཁག་ཅིག་ལ་ཡ་གཞུང་འབྲེལ་ཕྱོགས་བསྐྱོད་ཕེབས་གནང་བ་དེ་གའི་གྲུབ་འབྲས་ལ་སོགས་པའི་སྐོར་དང་དེ་བཞིན་མུ་སུ་རི་བོད་ཁྱིམ་ནང་གི་ཕྱག་ལས་བཅས་ཀྱི་སྐོར་ལ་གླེང་མོལ་ཞུ་ཡ་ཡིན། གླེང་མོལ་ཞུ་ཡུལ་དེ་ནི་མུ་སུ་རི་བོད་ཁྱིམ་དྲུང་ཆེ་སྐུ་ངོ་བསྟན་འཛིན་ཕྱོགས་གླང་ལགས་ཡིན། སྐུ་ངོ་བསྟན་འཛིན་ཕྱོགས་གླང་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས།
འོ་བྱས་ན་ད། ང་རང་ཚོ་ད་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ལོ་དཀྱིལ་ཙམ་གྱི་ནང་ལ་ཡ། ཨེ་ནི་འདི་ག་ཨ་མི་རི་ཀའི་གི་ས་གནས་གཙོ་བོར་གྱུར་པའི་ཨེ་ནི་ཡོ་རོབ་ཀྱི་ས་ཁུལ་ཁག་ཅིག་ལ་ཡ་གཞུང་འབྲེལ་ཕྱོགས་བསྐྱོད་ཕེབས་པ་རེད། ཨེ་ནི་དེའི་སྐབས་ལ་ཡ་ད་སྐུ་དྲིན་ཞུས་ནས་གྲུབ་འབྲས་ག་འདྲ་བྱུང་གནང་སོང།
ད་ལྟ་ང་ཚོ་ད་དྲུང་ཆེ་ཕྱི་རྒྱལ་ལ་སྐོར་ར་བསྐྱོན་འདི་ད་སྔོན་མ། ཉིས་སྟོང་བཅུ་བཞི་ལོར་ལ་སྐུ་ངོ་སྤེན་པ་ཚེ་རིང་ལགས་ཕ་གི་ཕེབས་པ་རེད་བ་ལ། ཨ་ནི་དེའི་གཞུག་ལ་ད་ང་ཚོ་ད་ལྟ་ལས་བྱེད་ཟུར་པ་དང། སློབ་ཟུར་རྣམ་པ་ཚོས་ཀྱི་ད་ཡོང་ན་ཡག་པོ་འདུག་ཞེས་ཞེས་གསུངས་བྱས་ཨ་ནི་ད་རེས་ང་ཚོ་ཅིག་སྐོར་ར་རྒྱབ་བྱས་ད་ད་ལྟ་ང་ཨ་མི་རི་ཀ་དང་ད་ལྟ་ཁེ་ན་ཌ་ལ་འགྲོ་ཡ་རག་མ་སོང་ཨ་ནི་དེ་ནས་ཡུ་རོབ་དང་སུའི་ཛི་ལན་ད་དེ་གའི་སྐོར་ར་རྒྱབ་ནི་ད་ང་རང་གི་བསམ་བློ་འདྲ་བོ་བཏང་བ་རེད་བྱས་སྔོན་མ་དང་པོ་འཆར་གཞི་བཏིང་བ་ནང་བཞིན་བྱས་བྱས་དཔེ་གྲུབ་འབྲས་དེ་ཚོ་དཔེ་ད་ཅིག་ཡག་པོ་བྱུང་སོང་ལགས། ཨ་ནི་ཨ་མེ་རི་ཀ་ལ་ཆ་བཞག་པ་རེད་བྱས་ན་དཔེ་ཅིག་ང་ཚོ་ས་གནས་དགུ་ཙམ་ཅིག་ལ་འགྲོ་བའི་གོ་སྐབས་བྱུང་སོང། ཡང་དེ་ནང་བཞིན Switzerland བྱས France བྱས Belgium བྱས Germany བྱས། ཨ་ནི་ད་ལྟ་ང་ཚོ་སློབ་ཟུར་རྣམ་པ་ཚོ་དང་ལས་བྱེད་ཟུར་པ་རྣམ་པ་ཚོ་མཇལ་འཕྲད་གནང་ཡས་དང་ཡང་དེ་ནང་བཞིན Europe ལ

ལགས་ལགས་སོ། ད་ད་ལྟ་སྐུ་ངོ་དྲུང་ཆེ་མཆོག་གིས་བཀའ་གནང་བ་ནང་བཞིན་ད་ཨ་མི་རི་ཀའི་ས་ཁུལ་མང་པོ་ཅིག་ལ་ཕེབས་ཡོད་པ་དང་དེ་ནང་བཞིན་ཨ་ནི་ཡུ་རོབ་ཀྱི་ས་ཁུལ་ཁག་གི་ནང་ལའང་ཕེབས་ཡོད་པའི་བཀའ་གནང་སོང། ཨ་ནི་ད་འདི་འདི་ཕྱོགས་ཕེབས་པའི་སྐབས་ལ་ཡ་ད་བོད་པའི་ཕྲུ་གུ་ཚོ་ལ་ཡ་སྦྱིན་བདག་འཚོལ་སྒྲུབ་གནང་ཡ་ལ་སོགས་པའི་ད་དཔལ་འབྱོར་བསྡུ་རུབ་ཀྱི་ལས་དོན་དེ་ག་འདྲ་རེ་ཞིག་བྱུང་གནང་སོང།
ལགས། ད་ང་ཚོ་ཕར་སྐོར་ར་རྒྱག་ཡས་འདི་ད་དམིགས་ཡུལ་གཙོ་བོ་འདི་ནི་ད་ལྟ་ང་ཚོ་སྤུ་གུ་གི་སྦྱིན་བདག་འཚོལ་ཡས་དེ་ལས་གཞི་ཅིག་རེད་འདི་ང་ལ་ང་ཚོ་སྤྱི་བཏང་བོད་ཁྱིམ་གྱི་ལས་གཞི་ཁག་ཅིག་ལ་དཔལ་འབྱོར་བསྡུ་དགོས་ཀྱི་དེ་རོགས་རམ་འཚོལ་ཡས་ཀྱི་ལས་འགུལ་ཅིག་ཡོད་རེད་བ་ལ། ད་སྔོན་མ་ང་འདི་ཕར་འགྲོ་དུས་ང་ལ་དང་པོ་ཆ་ཤས་ལ་ད་བདེན་པའི་དཔལ་འབྱོར་ཁ་རས་ཕྲུ་གུའི་སྦྱིན་བདག། གསར་པ་འཚོལ་འབྲས་བུ་རྩིས་གྲོང་གི་རྒྱག་དུས་ཀ་ནས་བརྒྱ་དང་ལྔ་བཅུ་ཉིས་བརྒྱ་ཞིག་རྩིས་བརྒྱབ་ནས་ཚན་བས་ད་ད་རེས་ང་ཚོ་སྐོར་ར་བརྒྱབ་ནས་ཡོང་དུས་ཀ་ནས་ད་ཚང་མ་ཡུ་རོབ་དང་ཚང་མ་མཇུག་བསྒྲིལ་དུས་ཀ་ནས་ཁ་སང་ང་ཚོ་ལས་བསྡོམས་ནང་ལོགས་ལ་སྙན་སེང་ཞུས་ཡོད་རེད་ད་ཕྲུ་གུའི་སྦྱིན་བདག་གསར་པ་ཉིས་བརྒྱ་ཉི་ཤུ་རྩ་བདུན་ཅིག་རག་པ་བྱུང་སོང་ལ། ཨ་ནི་འདི་ནས་ད་ང་ཚོ་ད་ལྟ་ཁྱིམ་ཚང་གི་ལས་གཞི་ད་ཅིག་སྤྱིར་བཏང་ཆེ་ཆུང་འདྲ་མི་འདྲ་མང་པོ་ཡོད་དུས་ཀ་ནས་ད་ད་རིང་ང་ཚོ་དམིགས་སུ་བཀར་ནས་ལས་གཞི་གཉིས་གསུམ་ཞིག་ལ་དཔལ་འབྱོར་འདུ་འགོད་ཀྱི་ང་ཚོ་དེ་རོགས་རམ་ཞུས་པ་རེད་བྱས་ཙང་དེ་ཡིན་དུས་ཀ་ནས་ཨ་འདི་གས་དེ་ཚང་མ་ལ་དཔེ་འདྲ་ཅིག་ཡག་པོ་བྱུང་སོང། ཨ་འདི་ནས་ང་ཚོ་ལས་གཞི་གསུམ་པ་ཅིག་ད་ནང་ང་ཚོའི་གི་ཁྱིམ་ཚང་གི་འགྲོ་སོང་དེ་ནང་ལོགས་ན་ད་གལ་ཆེ་ཤོས་ད་ང་ཚོ་དཀའ་ངལ་ཆེ་ཤོས་ཅིག་སྨན་བཅོས་ཀྱི་འགྲོ་སོང་ཅིག་ཆགས་ཀྱི་ཡོད་རེད་ལ། སྨན་བཅོས་འགྲོ་སོང་འདི་དག་ང་ཚོ་སྔོན་རྩིས་དང་དེ་འདྲའི་མཚམས་མཚམས་མཚམས་མཚམས་དེ་ག་ནས་ཡང་སྐྱར་གྱི་ཛ་དྲག་གི་འགྲོ་སོང་དེ་འགྲོ་སྡོད་དུས་ག་ནས་དཔེ་འདྲ་ཅིག་དཀའ་ལས་འཕྲད་འགྲོ་བ། དེའི་ཐོག་ལ་ང་ཚོ་ཡང་སྐྱར་གྱི་ཞལ་འདེབས་འགྲོ་བ་བསྡུ་དུས་ག་ནས་ད་སློབ་ཟུར་རེད་ལས་བྱེད་ཟུར་པ་རེད་རྣམ་པ་ཚོ་ཚང་མས་ཀྱི་ཞལ་འདེབས་འདྲ་ཅིག་དཔེ་འདྲ་ཅིག་ཡག་པོ་བྱུང་སོང་ཨ་ནི་དམིགས་བསལ་གྱི་ད་ད་ནང་ང་ཚོ་ང་རང་ཚོ་རོགས་ཚོགས་སྡེ་ཚན་དེ་འདྲ་ཁ་ཤས་ལ་ཞུ་དུས་ག་ནས་ད་འདི་ནང་ལོགས་ལ་ང་ཚོ་གལ་ཆེ་ཆེ

ཆ་བྱ་བར་བྱས་ཨ་ནི་ད་ང་ཚོས་ད་རིང་གི་འདི་ནང་ལ་ཕྲུ་གུ་ཉིས་བརྒྱ་ཉི་ཤུ་རྩ་བདུན་ཅིག་ང་ཚོའི་ལས་བསྡོམས་ནང་ཞུས་ཡོད་ད་གཞུག་ལ་ད་དུང་འདི་ནང་ལ་མེད་པའི་དེ་འདྲའི་ཁ་ཤས་ཁ་ཤས་ད་གཞུག་ལ་ཐོན་ཡོང་གི་འདུག་ལ། དེ་དང་དེ་ཡིན་ད་དངུལ་ལ་བསྐོར་ར་རོགས་བྱས་ན་ལོ་གཅིག་ལ་སྒོར་མོ་འབུམ་ལྔ་བཅུ་ང་བརྒྱད་ཞིག་ད་ལོ་ལྟར་རེ་བཞིན་ད་ཕྲུ་གུའི་སྦྱིན་བདག་གི་ཐོག་ནས་གསར་པ་འདིའི་ཐོག་ནས་རག་སྡོད་ཀྱི་རེད་ལ། ལགས། ད་ནི་ད་བྱས་ན་འདི་ཡིན་ད་ཚང་མ་གདོང་གི་འདི་དཔེ་འདྲ་ཞིག་ཡག་པོ་བྱུང་སོང། ལགས་ལགས་སོ་ཨ་ནི། ད་རྩ་བའི་ད་ལྟ། དྲུང་ཆེ་མཆོག་གིས་གོ་ཐོས་དེ་ལམ་ཙམ་གསུངས་སོང། ཨ་ནི་ཉེ་དུས་དྲུང་ཆེ་མཆོག་གིས་ཡ། ཅིག་གི། ད་ཨ་མི་རི་ཀ་དང། ཨ་ནི་ཡོ་རོབ་ནང་གི། བསམ་སེ་མི་འདུག་ཕྱོགས་བསྐྱོད་དེ་ཆ་ཚང་གྲུབ་པའི་རྗེས་ལ་ཡ། ཨ་ནི། བརྙན་ཐུང། སྤྱི་ཚོགས་དྲ་ལམ་ཐོག་ལ་འདོན་སྤེལ་གནང་སོང་ཨ་ནི། དེའི་ནང་ལ་ཡ། གནད་དོན་གཙོ་བོ་ག་རེ་ག་རེ་གསུངས་ཡོད་མེད་སྙིང་བསྡུས་ཤིག་ཨ་ནི་ང་ཚོའི་གསན་མཁན་རྣམ་པ་ཚོར་གསུང་རོགས་གནང་ཞུ་གི་ཡིན།
ལགས་ད་ག་རང་ད་ཕ་གིར་སྐོར་ར་བརྒྱབ་ཨ་ནི་ད་ད་ལྟ་དུས་ཚོད་གང་འཚམ་ཞིག་ཕྱིན་པ་རེད་ལ་ཨ་ནི་དེའི་ཞོར་ལ་ད་ང་ཚོས་ནམ་རྒྱུན་ང་ཚོ་སྙན་ཐོ་ཆུང་ཆུང་ཞིག་བཟོ་ཡས་ཀྱི་ལུགས་སྲོལ་ལྟ་བུ་ཞིག་ཡོད་རེད་ད་ག་ནང་བཞིན་ང་ཚོ་སྐོར་ར་ཅིག་རྒྱབ་ཨ་ནི་གཅིག་གི་མཐུན་འགྱུར་རོགས་རམ་དེ་ཚོ་ཧ་ལས་པའི་ཡག་པོ་བྱུང་ཡོད་དུས་ག་ནས་ད་གཅིག་གི་དེའི་གི་སྙན་སེང་ཞུ་ཡས་ཀྱི་ཚུལ་ལ་ང་ཚོ་ཅིག་བཟོ་དགོས་པ་རེད་ལ་ད་དེ་དུས་ཚོད་དེ་ཏོག་ཙམ་འགྱངས་སོང་ད་འགྱངས་ཡས་དེ་ག་རེ་ཟེར་ན་ང་ཚོ་ད་ད། ཅིག་གིས་ད་འགྲོ་སོང་གཏང་ཕྱོགས་དང་དེ་འབྲེལ་ཐོག་ལ་ཡང་འགན་འཛིན་ལྷན་ཚོགས་ལ་བཀའ་འཁྲོལ་ཞུས་བཀའ་འཁྲོལ་ཐོབ། ཚང་མ་ཚགས་ཚགས་དུས་ག་ནས་མ། གསལ་བཤད་བྱེད་ན་འདྲ་བོ་བསམ། བཀའ་འཛིན་ང་ཚོ་འགན་འཛིན་ལྷན་ཚོགས་ལ་ཚོགས་འདུ་ཚོགས་ནས་ཚང་མ་ཐག་གཅོད་བྱུང་རེད་ལ། ད་དེ་ནང་དོན་དག་ཆེ་ཤོས་གསུམ་ཅིག་ག་རེ་རེད་ཟེར་ན་ད་རྣམ་པ་ཚོ་ཚང་མས་མཁྱེན་གྱི་རེད་ད་རིང་ད་ལོ། ཉིས་སྟོང་ཉི་ཤུ་རྩ་གསུམ་ལོར་ལ་ང་ཚོ་སྤྱི་ཟླ་བཞི་པའི་ནང་ལ་སྐྱབས་མགོན་རིན་པོ་ཆེ་ལ་བརྟན་བཞུགས་ཕུལ་ཡོད་རེད་བ་ལ། བརྟན་བཞུགས། ཡང། ཨ་འདིའི་སྒང་ལ་ད་ང་ཚོའི་སློབ་ཟུར་དང་ལས་བྱེད་ཟུར་པ་དག་ཚང་མས་ཀྱི་ད། དཔལ་འབྱོར་འདུ་འགོད་ཀྱི་ལས་འགུལ་ཅིག་བརྩམས་ཡོད་དེ་ག་ནས་ད་དཔལ་འབྱོར་འདུ་འགོད་དེ་ཧ་ལས་པའི་གི་ཡག་པོ་བྱུང་ཡོད་རེད་བྱས་ཙང་དེའི་འདུག་འདིའི་གི་རྩིས་ཁྲ་དེ་མ་ཅིག་གི་གསལ་བཤད་བྱས་དང། ཨ་ནི་རྩིས་ཁྲ་དེའི་ཐོག་ནས་ད་ང་ཚོ། བྱུང་དང་སོང་བསྡོམས་ན་ཨ་ནི། སྒོར་མོ་རྒྱ་གར་སྒོར་མོ་འབུམ་བཞི་བཅུ་ཞེ་ལྔ་ལྷག་ཞིག་ལྷག་བསྡད་ཡོད་རེད་ལ། ཡིན། དེའི་ལྷག་བསྡད་རྒྱུ་འདི། ཡང་ན་ང་ཚོ་དེའི་འཛིན་སྐྱོང་དང་དེ་ཚོའི་ཚོགས་འདུ་ཚོགས་སྐད་ཆ་བཤད་ཡང་ན་འགན་འཛིན་ལྷན་ཚོགས་ལ་བཀའ་འདྲི་ཞུ་བྱེད་དུས་གང་ནས་ད་ལྟ་ང་ཚོ་མ་གིའི་རྡེ་ར་དུན་བདེ་སྐྱིད་གླིང་བསླབ་གྲྭ་ལ་ང་ཚོ་སྔོན་འགྲོ་བསླབ་གྲྭ་ཅིག་ཟུར་དུ་ཡོད་རེད་བ་ལ་ད་དེའི་འཛིན་ཁང་འདི་རྙིང་པ་དྲག་པོ་རེད་ཡང་ན་གཅིག་གིས་ད་ལྟ་ཆ་རྐྱེན་དེ་ཚོའི་གཅིག་གིས་ཆ་ཚང་བ་ཡག་པོ་ཅིག་མེད་དུས་གང་ནས་ད་ང་ཚོ་བརྟན་བཞུགས་ཀྱི་དངུལ་ལྷག་མ་འདི་བརྟན་བཞུགས་ཀྱི་དྲན་རྟེན་རང་བྱས་ཏེ་ཨ་ནི་མ་གིའི་འཛིན་ཁང་གསར་བཟོ་བྱས་འདི་ཆ་ཤས་ཀྱིས་བསྒྲིགས་པ་རེད་འདི་འགན་འཛིན་ལྷན་ཚོགས་ཀྱི་བཀའ་འཁྲོལ་ཐོབ་ནས་ཨ་ནི་ངེད་ཀྱི་ང་ཚོ་ད་ཅིག་གི་དཔལ་འབྱོར་འདུ་འགོད་ལ་རྒྱབ་སྐྱོར་གནང་མཁན་ཨ་ནི་སློབ་ཟུར་དང་ལས་བྱེད་ཟུར་པ་དང་ཨ་ནི་དག་སྣ་ཆེན་ང་ཚོ།

བཅས་ཀྱི་ལས་གཞི་འདིའི་ཐོག་ལ་ཡང་ང་ཚོས་དངུལ་སློང་བཅས་བེད་སྤྱོད་གཏོང་རྒྱུ་འདི་ཡང་འགྲོ་སོང་ག་པར་བཏང་བའི་མི་དེ་གས་དེ་མ་གསལ་བཤད་བྱས་གཅིག་དེ་རེད་ཨེ། དེ་ནས་ད་གསུམ་པ་གལ་ཆེ་ཤོས་ད་ང་སྐོར་ར་ཨ་མི་རི་ཀ་དང་དུ་བ་ལ་སྐོར་ར་བརྒྱབ་དེ་ནས་ཡུ་རོབ་དང་སུའུ་ཙེར་ལན་དང་དུ་བ་ལ་ང་ཚོ།

ལགས་ལགས་སེ། ལགས་ལགས་སེ། ཨ་ནི་ད་ག་ནང་བཞིན་ད་ལྟ་གོང་དུ་བཀའ་གནང་བ་ནང་བཞིན་རེད་ད་མཐུན་སྒྲིལ་གྱི་ལས་འཆར་ཞེས་པ་ཞིག་དབུ་འཛུགས་གནང་ཡོད་ས་རེད་ད་ལས་འཆར་དེའི་བརྒྱུད་ནས་ལས་དོན་གཙོ་བོ་གང་དང་གང་སྤེལ་གནང་རྩིས་ཡོད་ན། ད་ད་ང་ཚོ་མཐུན་སྒྲིལ་ལས་གཞི་ལབ་ཡོད་དེ་ད་ང་རང་ཚོ་གི་མིང་སྤེལ་ས་དང་ཆེས་མིང་རྩ་བ་ཞིག་བཏགས་རེད་ཡིན་ཡང་སྔོན་མ་ང་ཚོ་ལས་གཞི་ནང་ལ summer camp དང་ཅིག་ལ་ཡོད་དོ་བ་ལ་ད་ནི་རྡ་ས་བོད་ཁྱིམ་ལ་ཡོད་རེད་དང་མ་ཚོ་ལྷོ་ཕྱོགས་ལ་དགོན་སྡེ་ཁག་དེ་ཚོས་གནང་གི་འདུག་ཨ་ནི་ང་ཚོ་སྔོན་མ་བོད་ཁྱིམ་གྱི་འདི་གྲ་སྒྲིག་ཅིག་རོབ་ཞིག་བྱས་པ་རེད་ལ་འཆར་གཞི་འདྲ་བོ་དེ་གྲབས་སུ་བཏིང་བ་རེད་ཨ་ནི་དེ་ད་ལྟ་ལག་ལེན་ལ་འཁེལ་ཐུབ་ཡོད་མ་རེད་བ། ཨ་ནི་ད་ད་ལྟ་ང་ཚོ་ཕར་ལ་སློབ་ཟུར་དང་ལས་བྱེད་ཟུར་པ་དང་མཇལ་འཕྲད་སྐབས་དུས་རེད་ཨ་ནི་ད་ག་ནང་བཞིན་མིང་སྙེ་ལས་བཀའ་མོལ་ད་ནམ་རྒྱུན་བཀའ་མོལ་ཡོང་བསྡད་ཀྱི་འདུག་བ་འདི་དུས་ག་ནས་ཨ་ནི་དེ་གས་དེ་གནང་ཐུབ་ན་དཔེ་ཡག་པོ་འདུག་ཞེས་བྱས།

ཐོག་ལ་ང་ཚོའི་ངོས་ནས་གྲ་སྒྲིག་དེ། བོད་ཀྱི་སྐད་ཡིག་དང་རིག་གཞུང་དང་དེ་འབྲེལ་གྱི་ཐོག་ལ་ཨ་ནེ་ཅིག་གི་སྦྱོང་བརྡར་དང་ཨ་ནེ་དེ་ནས་སློབ་ཁྲིད་བྱས་དང་དེ་ཚོ་ཚང་མ་ང་ཚོས་གྲ་སྒྲིག་ཞུ་ཡས་ཀྱི་འཆར་གཞི་འདྲ་བོ་ཅིག་ཡོད་རེད་ལ། དེ་ནས་ཨ་ནེ་ད་ཅིག་གི་ང་ཚོའི་བསླབ་གྲྭའི་ནང་ལོགས་ལ་ད་ང་རང་ཚོས་ཀྱི་ཡ་རབས་བཟང་སྤྱོད་དང་ཞེ་ས་དང་ཨ་ནེ་ད་ཅིག་གི་བོད་པའི་གྱི་ད་ཅིག་ཐུན་མོང་མ་ཡིན་པའི་ཨ་ནེ་ཅིག་གི། ཆ་ཤས་ཕུལ་ཡས་རེད་མངའ་ཁོངས་གཞན་སྡོད་བསྐྱོར་ཡས་རེད་དེ་འདྲའི་ཐོག་ལ་ང་ཚོ་དེ་བྱེད་དེ་གྲ་སྒྲིག་བྱེད་ཡས་ཀྱི་ང་ཚོ་འཆར་གཞི་བཏིང་བཞག་ཡོད་ལགས། ངོ་འོང་དེ་གས་དེ་མ་གསལ་བསྒྲགས་ཞུ་ཡས་རེད་ཨ་ནི་དེ་ནས་ད་རྒྱ་གར་ལ་ཕེབས་ཞོར་ལ་ཨ་ནི་རྒྱ་གར་གྱི་གཞིས་ཆགས་ད་འགྲོ་ཐུབ་ས་ཉེ་འགྲམ་གྱི་གཞིས་ཆགས་དང་སློབ་གྲྭ་ད་དགོན་དགོན་སྡེ་ཁག་ད་དེ་བ་ལ་ཨ་ནི་གཅིག་གི། འཚམས་གཟིགས་དང་དེ་གའི་དེ་ཕེབས་ཡས་དང་སྐོར་ར་སྐྱོན་ཡས་དང་དེ་ཚོའི་འཆར་གཞི་ཅིག་བསྒྲིགས་ཏེ་ཨེ་ནི་བྱུང་ན། ཨེ་ནི་དྷ་རམ་ས་ལ་ལའི་ཉི་མ་འགའ་ཤས་ཤིག་ཕ་ཨེ་ནི་ཅིག་གི་ལྷན་ཁང་ཁག་རེད། ཨེ་ནི་ཅིག་གི་ང་རང་ཚོ་ས་ཅིག་ཕོ་བྲང་རེད་དེ་བ་ལ་ས་ཅིག་གནས་གཟིགས་དང་དེ་འདྲའི་བྱེད་ཡས་ང་ཚོ་གྲ་སྒྲིག་ཏོག་ཙམ་བྱེད་དུ་ཡོད་ལགས། ངོ་འདི་སྙན་སེང་ཞུ་ཡོད་རེད་ལགས། ལགས་ལགས་སེ་དཔེ་ཡག་པོ་འདུག། ལགས་ལགས་སེ་དཔེ་ཡག་པོ་འདུག་ཨེ་ནི་ད་ཨ་དྲུང་ཆེ་མཆོག་ད་ཨ། ཟླ་གཉིས་ཨ་མི་རི་ཀའི་གི་ད་ཤར་ནུབ་ས་ཁུལ་རེད་ད་ག་ནང་བཞིན་ཡོ་རོབ་ཀྱི་ས་ཁུལ་ཁག་ཅིག་ལ་ཡ་ཆེད་ཕེབས་གནང་བའི་སྐབས་ལ་ཡ་ད་གིན་གསུངས་གསུངས་ད་ཅིག་གི་སློབ་ཕྲུག་ཟུར་པ་དང་ལས་བྱེད་ཟུར་པ་མང་པོ་ཅིག་དང་ད་ག་ནང་བཞིན་ཅིག་གི་བོད་མི་གཞན་ཡང་མང་པོ་ཅིག་ཐུག་འཕྲད་བྱུང་གནང་ཡོད་རེད་བྱས་ཙང་དེ་རིང་ནི་ང་ཚོའི་རླུང་འཕྲིན་བཅར་འདྲི་དང་ལེན་གནང་པའི་སྐབས་དེ་ལ་ཡ་ད་དེའི་སྐབས་ལ་ནི།

ག་བ་ལ་ཕྱིན་པ་རེད་བྱས་ན་ད་དེ་ལ་དངོས་གནས་ཁོ་ར་ད་ང་རང་ཚོས་ཀྱི་འདི་ནས་ཅིག་གི་བསམ་པ་ཞེ་གསུང་གི་དཔེ་ད་ཅིག་མཐུན་འགྱུར་རོགས་རམ་ཨེ་ནི་ཅིག་གི་ད་ཕྲུ་གུ་དང་ལས་བྱེད་དང་ད་ཟུར་པ་ཚང་མས་གི་དཔེ་ད་ཅིག་དགའ་བོ་བྱས་བྱས་ཨེ་ནི་མཐུན་འགྱུར་རོགས་རམ་དེ་གས་དེ་གནང་སོང་བ་ལགས་ཨེ་ནི་ད་ང་དེ་ཚུར་ལོག་ཡོང་དུས་ག་ནས་ཨེ་ནི་ངེད་གི་དགེ་རྒན་དང་ལས་བྱེད་དང་ཕྲུ་གུ་དང་སྤོ་ལགས་རྨོ་ལགས་རྣམ་པ་ཚོ་ཚང་མ་ལ་ག་རེ་ཞུས་བཞག་ཡོད་ཟེར་ན། ད་ང་ཕར་སྐོར་ར་རྒྱག་ནི་ད་གཅིག་གི་ང་ཚོའི་གི་དམིགས་ཡུལ་འདི་དཔལ་འབྱོར་འདུ་འགོད་གི་དམིགས་ཡུལ་རེད་དེ་གནས་གཅིག་གི་འདི་ལ་གང་ལ་གང་འཚམ་གི་ད་གཅིག་གི་ང་ཚོ་གི་བསམ་པ་ལས་ལྷག་ག་ཅིག་གི་བྱུང་ཡོད་རེད་ཡིན་ནས་འདི་ལས་གལ་ཆེ་ཁོང་ཚོ་ལ་ག་རེ་ལབ་ཡོད་ཟེར་ན་ད་ང་ས་གནས་ག་བ་ཕྱིན་པ་རེད་བྱས་ན་ང་རང་ཚོ་བོད་ཁྱིམ་གི་སློབ་ཟུར་དང་ལས་བྱེད་ཟུར་པ་རྣམ་པ་ཚོའི་གི་བོད་ཁྱིམ་ལ་གཅིག་གི་སེམས་ཤུགས་དང་ད་གཅིག་གི། རོགས་པ་གནང་ཡག་གི་མི་གཅིག་གིས། འདོད་མོས་དང་དེ་ཚོ་ཚང་མ་ཧ་ལས་པའི་ཡག་པོ་འདུག་བྱས་ཙང་དེ་ཡིན་དུས་ག་ནས་ཨ་ནི་ད་རོགས་པ་གནང་མཁན་དེ་ཚོས་ཚང་མ་བསམ་བློ་བཏང་བ་རེད་བྱས་ན་ཨེ་མི་གཅིག་གིས་དངུལ་གཅིག་གིས་འདོན་འདོད་ཨེ་ལྷུག་ལྷུག་ཡོད་ཀྱོག་དེ་འདྲས་མ་ཡིན་པ་ཨེ་མི་སོ་སོ་རང་གཅིག་ཉམ་ཆུང་གི་ཞོགས་ཀས་ལས་ཀ་བྱེད་དགོང་དག་ལོག་བྱས་ནས་སྡོད་མཁན་དེ་འདྲས་རྐྱང་རྐྱང་བྱས། ཨ་ནི། ང་ཚོ་ལ་རོགས་པ་བྱེད་འདི་ད་སོ་སོ་རང་གི་ངོས་ནས་ཨ་ནི་ཅིག་གང་ལ་གང་འཚམ་གྱི་བློས་བཏང་བྱས་རོགས་པ་བྱེད་ཡོད་ཟེར་བྱས་ངས་སྙན་སེང་ཞུ་ཡི་ཡིན་ད་ག་ནང་བཞིན། སྐོར་ར་རྒྱག་པའི་སྐབས་དུ་ཨ་ནི་སློབ་ཟུར་དང་ལས་བྱེད་ཟུར་པ་ཉོབ་ན་དཀའ་མ་བྱུང་དུས་ག་ནས་འགའ་ཤས་ཀྱི་མང་པོ་ཅིག་ང་ལ་ལན་ཡིག་བསྐུར་གི་འདུག་ཨ་ནི། ཨ་ནི། སྤྱི་བཏང་ང་ཚོ་འདུག་སྟེགས་དེ་དུས་ག་ནས་ང་ཚོའི་གི་འཚོ་བ་ཨེ། ཡིན་གྱི་རེད་བ་ལ། དེ་དག་དེ་ཡིན་དུས་ཀ་ནས་སློབ་ཟུར་དང་ལས་བྱེད་ཟུར་པ་ཚོས་ཀྱི་ད་མ་ལྗགས་ལན་བསྐུར་རྒྱུ་དེ་ངས་ད་ཁོ་རང་ཚོ་ལ་གསལ་བཤད་ཞུས་བྱ་ཡོད། ད་སློབ་ཟུར་དང་ལས་བྱེད་ཟུར་པ་མང་ཆེ་ཡིས་ག་རེ་གསུང་ཡོད་དམ་ད་བོད་ཁྱིམ་ནང་ལོགས་ལོ་བཅུ་བཅོ་ལྔ་ཉི་ཤུ་ག་ཚོད་བསྡད་ཡོད་ནའི་ག་དུས་བཞུགས་བར་ལ་ཨ་ནི་གཅིག་གི་བོད་ཁྱིམ་གྱི་ལས་བྱེད་རེད་ཨ་ནི་བོད་ཁྱིམ་གཞུང་ནས་རེད་མཐུན་འགྱུར་སྦྱར་ཡས་དང་ཨ་ནི་གཅིག་གི་སློབ་སྦྱོང་བྱེད་ཡ་དང་གོ་སྐབས་རག་རྒྱུ་དེ་གཙང་མ་རྩ་བ་ཉིད་ནས་བརྗེད་མེད་ཟེར་གསུང་གི་འདུག་འདི་ཡིན་ཅི་མིན་ཅི་ལན་སྤྲད་རོགས་བྱོས་ཟེར་གསུང་གི་འདུག་རོགས། ཟེར་ན་འདི་འདི་འདི་ཚོ་ཚང་མ་དཔེ་འདྲ་ཞིག་ཡག་པོ་བྱུང་སོང། ང་རང་གིས་དེར་བསམ་བློ་བཏང་བ་རེད་བྱས་ནས་ད་ང་བོད་ཁྱིམ་ནང་ལོགས་ལ་སློབ་ཕྲུག་བྱས་དེ་བཞིན་ལས་བྱེད་བྱས་ལོ་མང་པོ་བཞུགས་ཕྱིན་རོགས་ལ། ད་ད་རིང་ཨ་མེ་རི་ཀ་དང་ཡུ་རོབ་དང་དེ་དག་ཚང་མ་སྐོར་ར་རྒྱག་དུས་ཀ་ནས་ད་ང་གྲོགས་པོ་རྙིང་པ་སློབ་གྲྭ་རྙིང་པ་ལས་བྱེད་རྙིང་པ་ཚང་མ་ཐུག་སོང་བ་ལ་ཨ་ནི་ཚང་མ་དཔེ་འདྲ་ཞིག་ཡག་པོ་ཧ་ལས་བའི་གི་འཆམ་པོ་མཐུན་པོ་རོ། ཨ་ནི་སྤྱི་ཚོགས་གི་ཞབས་ཞུའི་ཆེད་དུ་ཨ་ནི་ཚང་མས་གི་མཐུན་འགྱུར་རོགས་རམ་ཧ་ལས་བའི་གི་ཡག་པོ་གནང་བསྡད་བཞག་བྱས་ཙང་དེ་ཡིན་དུས་ཀ་ནས་ང་རང་གི་སེམས་པའི་ནང་ཚོར་བ་དེ་དཔེ་འདྲ་ཅིག་ཡག་པོ་འདྲ་ཅིག་ཚོར་གི་འདུག་ལ་ཨ་ནི། མང་ཆེ་ད་ག་བ་ལ་ཕྱིན་པ་རེད་བྱས་ནས་ཚང་མ་གཅིག་གི་གཅིག་གཅིག་ཧྲ་ཐག་ཐག་འགྲོ་གི་འདུག་བ་ལ། ཨ་ནི་བོད་པའི་གི་སྤྱི་སྤྱི་པའི་གི་སྐུ་གི་ག་རེ་ལབ་དགོས་རེད་ད་གཅིག་གི།

ད་གལ་ཆེ་ཤོས་དེ་ད་ང་ག་རེ་ཞུ་གི་ཡོད་ཟེར་ན་བསླབ་གྲྭ་ལ་འཛིན་ཁང་འཛིན་གྲྭའི་ནང་ལོགས་ལ་དགེ་རྒན་གྱི་སློབ་ཁྲིད་གནང་ཡས་དང་ཁྱིམ་ཚང་ནང་ལོགས་ལ་ཕ་མ་ཚོས་ཀྱི་ཕྲུ་གུ་གསོ་སྐྱོང་གནང་ཡས་དེ་གཉིས་ཐོག་ནས་ཨ་ནི་ཕྲུ་གུ་ང་ཚོའི་ཁྱིམ་ཚང་ནང་ལོགས་ཡོད་རྒྱུ་དེ་ཨ་ནི་ཅིག་གི་སློབ་སྦྱོང་དང་གང་ཅིའི་ཐོག་ལ་ཡར་ཡར་རྒྱས་འགྲོ་ཡས་ལ་ཨ་ནི་ཁོར་ཡུག་དེ་ཡག་པོ་ཞེ་པོ་ཅིག་བསྐྲུན་དགོས་དུས་ག་ནས་ད་དེའི་ཐོག་ལ་ང་ཚོ་ད་ཚང་མས་ཀྱི་ཧུར་ཐག་བར་ཐག་འབད་བརྩོན་གནང་རོགས་གནང་ཞེས་སོ་ཞུ་འདོད་ཀྱི་ཡོད་ཟེར་ན་དེ་ཡིན་དུས་ག་ནས་འཛིན་གྲྭའི་ནང་ལོགས་རྒན་ལགས་ཚོས་ཀྱི་སློབ་ཁྲིད་གནང་ཡས་རེད་ད་ག་ནང་བཞིན་ཁྱིམ་ཚང་ནང་ལོགས་ལ་ཕ་ལགས་ཨ་མ་ལགས་ཚོས་ཀྱི་གསོ་སྐྱོང་གནང་ཡས་རེད་བྱམས་སྙིང་རྗེ་ཡི་ཐོག་ནས་གནང་ཡས་རེད་དེ་དག་དེ་ཚང་མ་ལ་ཧུར་ཐག་བར་ཐག་གནང་རོགས་གནང་ཨ་ནི་གཞན་པ་ཚང་མ་ད་ཕལ་ཆེར་ཕལ་ཆེར་ད་ང་ཚོ་ཁྱིམ་ཚང་གི་ལས་དོན་མང་ཆེ་ང་ཚོ་ཆ་ཚང་ང་འདྲ་བོ་ཅིག་གྲ་སྒྲིག་གི་འདྲ་བོ་ཡག་པོ་ཡོད་རེད་ལ་ད་དེ་ཤུགས་འདྲ་བོ་ཅིག་མང་ཆེ་དེ་རྒྱ་བས་ཆད།